སེམས་ཅན་གཅིག་དང་མིང་མི་འདྲ་བ་གསུམ་བཏགས་ཏེ་ལས་ཀ་གཅིག་པ་བྱེད་ཀྱི་ཡོད་པ་དགོས། ལས་ཀ་གཅིག་པ་བྱེད་ཀྱི་ཡོད་རེད། དེ་ལྟར་དེས་མིང་བཏགས་པ་དེས། མིང་བཏགས་པ་དེས་ཨོ་ན་ཡ། མ་ཧ་རེ་ཧ་ཡ་མ་རེད་ཟེར་ཡ་མི་འདུག་ཧ་ཡ་རེད་མ་མ་རེད་ཟེར་ཡ་མི་འདུག་བ། ཨ་ད་རེད་ཨ་ནི་ཧ་ཡ་མ་རེད་ཟེར་ཡོད་མ་རེད། འོ་དེ། དེ་དེའི་ག་དེ་དེའི་རྟགས་ཡིན་པ་ཞིག་རང་ངོས་ནས་གྲུབ་པ་ཡིན་ན་སུས་བདེན་ནས་ཨོ་ད་རེད་བསམ།

སྟབས་བདེ་པོ་ཞུས་པ་རེད་ད་ཁོས་དེ་འདྲ་ལྟ་བ་གི་ཐོག་ལ་ཏག་ཏག་བསྡད་གི་མ་རེད་ཏག་ཏག་བསྡད་གི་མ་རེད་དེ་ཁོས་བོད་ཆོས་ཕྱོགས་ཀྱི་ལ་མ་ལེ་ཡག་གི་ཐབས་ཤེས་ཤིག་རེད། དེ་ནས་ཕར་ཁྲིད་བྱས་ཏེ་ཨ་ནི་མིང་ཙམ་གྱི་གོ་ལ་ཡག་གི་ལེ་གི་ལི་མ་ལེ་ཡག་གི་ཐབས་ཤེས་བྱེད་དགོས་ཨ། དཔེར་ན་དེ་སོ་སོ་རང་ལ་ཆ་བཞག་ན་དཔེར་ན་ང་རང་ཆ་བཞག་ན་ང་རང་ཆུང་དུས་ཀྱི་མིང་ལ་ཨ་ཟླ་བ་རེད་ཟེར་བ། དེ་ནི་ཡག་ལེ་ནི་ནི་ཨ་ནི་བློ་བཟང་འཕྲིན་ལས་ཟེར་བ་ནི།

ཨ་རིའི་ཕ་ལ་ཆིག་ཆོད་ནི་མི་འདུག་ཨ་རིའི་བཟོ་ལ་ཆིག་ཆོད་ནི་མི་འདུག་ཨ་རིའི་ཤ་རྒྱགས་ལོས་ནི་མི་འདུག་ཨ་རི། ཏི་ལི། གང་ཡང་དེ་འདྲའི་ཁྱད་པར་ཅི་ཡང་ཡོད་མ་རེད། ཡོད་མ་རེད་དེ། ཨ་རི། ཨ་རིའི་ཁྱད་པར་ཅི་ཡང་མི་འདུག་རེད། ཡིན་ན་ཡང་མིང་དེ་སྤོས་པ་ཙམ་གྱིས་ཨ་ནི་ཁོ་ད་ག་ལ་ཆགས་འགྲོ་གི་ཡོད་ལ། མིང་དེ་སྤོས་པ་ཙམ་གྱིས་ཁོ་ད་ག་ལའང། འདི་བློ་བཟང་འཕྲིན་ལས་ད་ལྟའི་བློ་བཟང་འཕྲིན་ལས་ལས་ཀ་བྱེད་གི་ཡོད་རེད། ཟླ་བ་ད་ལྟའི་ཟླ་བ་ལའང་ཆགས་ཀྱི་ཡོད་རེད།

ཨ་ནི། དེའི་མཚོན་བྱེད་ལ་ཨོཾ་དཀར་པོ་དེ་ཚོམ་བཏགས་དགོས་པ། ཨོཾ་དེ་དཀར་པོ་ཡིན་དགོས་ཨོཾ་དམར་པོ་མ་བཞག་ག་ལ་ཡོད་ན་ཨོཾ་སྔོན་པོ་མ་བཞག་ག་ལ་ཡོད། དེ་ནི་ད་དེ་ཡིན་རྒྱུ་མི་འགྲིག་དཀར་པོ་ཡོང་རེད། ཨ་ནི། དང་པོའི་མགོན་པོ་སྐུ་མདོག་དཀར་པོ་རེད་སོང་ཙང་དང་པོའི་མགོན་པོ་ཡིན་ན་སྐུ་མདོག་དཀར་པོ་རེད་ལ། ཨ་ནི། ཨ་ནི། རྣམ་སྣང། འདི། སྤྱི་བོ་དེ་ནི་ཆུ་ཡི་དཀྱིལ་འཁོར་ངེས་དོན་གྱི་ཆུ་ཡི་དཀྱིལ་འཁོར། ཨ་ནི། དེ་ནི་བདེ་བ་ཆེན་པོའི་རྟེན་ཀུནྡ་ལྟ་བུའི་བྱང་ཆུབ་ཀྱི་སེམས་འདི། ཁུ། ཁུ། དེ་ནི་སངས་རྒྱས་སོང་ན་སངས་རྒྱས་རྣམ་སྣང་ཆགས་པ།

འདུས་སྡེ་ནི། ཐོད་པ་ལ་བྱེད་པ་ནི་ཐོད་པའི་སྐད་དོད་ཀ་པཱ་ལ་ཞེས་པ་བདེ་བ་སྐྱོང་བ་ལ་འཇུག་སྟེ། ཐོད་པ་བདེ་སྐྱོང་བའི་སྣོད་ཡིན་པས་སོ། དེ་ཡིན་ཏེ་གཞི་དུས་སུ་བདེ་བ་ཆེན་པོའི་རྟེན་ཁམས་དཀར་པོ། ཐོད་པའི་ནང་སྤྱི་བོ་བདེ་ཆེན་གྱི་འཁོར་ལོ་ན་གནས་པའི་ཕྱིར། གནས་པའི་ཕྱིར། ཐོད་པའི་ས་བོན་ཨ་ནི། སྟོང་ཉིད་མཚོན། ཕྱི་དཀར་ལ་ནང་དམར་བས་ནི་ཁམས་དཀར་དམར་གྱི་འདུ་འཕྲོད་ལ་བརྟེན་པའི་བདེ་བ་ཆེན་པོ་མཚོན་པ་དང། ཁམས་དཀར་དམར་གྱི་འདུ་འཕྲོད་དེས་ང་ཚོ་དེའི་ཤེས་དུས་མེད་ཅིང། གཅིག་བྱེད་དུས་ནི་གཞི་དུས་ལ་ཡིན། ད་ལྟ་ད་ལྟ་ཕོ་མོ་གཉིས་འཕྲད་སོང་ན་ད་ནི་ཁམས་དཀར་དམར་གྱི་འདུ་འཕྲོད་ཀྱིས་མགུ་རུ་བར། དེ་དེ་ནས་དེ་ནས་ཤི་སོང་ན་ཤི་དུས་ད་ནི་དབུགས་ད་ནི་རྣམ་ཤེས་དེ་མ་ད་ནི་རླུང་ལ་ཐིམ་ད་ནི་ཕྱི་དབུགས་ཆད་ད་ནི་དེ་ནས་ནང་དབུགས་ཆད་ཨ་ནི་རྣམ་ཤེས་དེ་ཚོ་ཐིམ་པ་དེ་བར།

ཟག་པ་མེད་པའི་ཡེ་ཤེས་ཀྱི་བདུད་རྩི་བདུད་རྩི་གསུམ་ལ་དེ་ནས་བསྒྱུར་དགོས་པ་རེད། དེས་རང་རྒྱུད་ལ་འདྲེན་པས་དེ་ནས་འཆི་བ་མེད་པའི་གོ་འཕང་སྟེར་བའི་ཆ་ནས་ཡིན། ཤ་ལྔ་བདུད་རྩི་ལྔ་རྫས་སུ་འཇོག་པ་ནི་དེ་ལྔ་ལ་བྱང་བགྲོད་བར་དུ་མཛད་དེ་རང་གིས་ཟོས་ཤིང་རང་ལུས་ཀྱི་ལྷ་ལ་འབུལ་བས་དངོས་གྲུབ་མྱུར་དུ་འགུགས་པ་དང་གསལ་བར་བྱེད་པ་ཡིན་ནོ། ཨ་ཏི་ཤྲཱིས་ག་གཱ་སི་ནང་མཆོད་བྱིན་རླབས་འདིའི་ཞལ་ལག་གནང་རྒྱུ་ཡིན་ན་རེ། ཨ་ནི་ཞོགས་ཀ་ཡར་ལངས་ནས། ཨ་ནི། ཨ་ནི་ཇ་འཐུང་རྒྱུ་ཡིན་ན་རེ་དེ་དུས་ནང་མཆོད་བྱིན་རླབས་མཛད་ནས།

དེ་རིང་ཨ་ལེ་སྔོན་ལ་སྐད་ཅིག་དཀྲོང་བསྐྱེད་ཀྱི་སྐོར་དེ་ཨ་ནི་དམིགས་བསལ་ཞུ་མི་དགོས་པ་འདྲ་སྟེ། ད་ལྟ་རྗེས་མ་དེ་རིང་སྐུ་གསུམ་ལམ་འཁྱེར་ཞུ་བའི་སྐབས་ལ་ཨ་ལེས། སྐད་ཅིག་དཀྲོང་བསྐྱེད་བྱེད་སྟངས་འདི། དེ་རིང་རྒྱས་བཤད་བྱས་པ་ཡིན་དགོས་རེད། བྱེད་སྟངས་ནི། ད་སྐད་ཅིག་དཀྲོང་བསྐྱེད་བྱེད་དགོས་ཡ་དེ། ད་ནི། ལྷ་ལ་མ་བསྐྱེད་ན། དེ་ནི་ནང་མཆོད་བྱིན་རླབས་བྱེད་ཐུབ་ཀྱི་མ་རེད། རང་ལྷ་ཡི། ཐ་མལ་པའི་ང་རྒྱལ་ལ་གནས་བཞིན་པའི་སྒོ་ནས་ཨ་ལེ་མཆོད་པ་དང་གཏོར་མ་དང་ནང་མཆོད་ལ་སོགས་པ་དེ་ནི་བྱིན་རླབས་བྱེད་ཐུབ་ཀྱི་མ་རེད། དེ་ལྟར་རང་ལྷ་ཡི་ང་རྒྱལ་ལ་གནས་པའི་སྒོ་ནས་ཨ་ལེ་བྱིན་གྱིས་རླབས་དགོས་ཀྱི་རེད།

ཨ་ནི་རང་པེ་ཅིན་ལ་བསྡད། ཨ་ནི་རང་པེ་ཅིན་ལ་བསྡད་སོང་ན་ཨ་ནི་ཕེ་ཅིན་ནང་མཆོད་བྱེད་སྟངས་ཚང་མ་དེ་ག་འདྲས་སེ་བྱིན་རླབས་བྱེད་དགོས་གི་རེད། ད་ལྟའི་དེའི་བྱིན་རླབས་བྱེད་སྟངས་དེ་ཡོད་རེད། དེ་དང་ཨ་ནི་ཨ་ནི་ཕེ་ཁེ་སྟོང་སྦྱང་བྱེད་པའི་སྐབས་ལ་ཡིན་ན་སྟོང་སྦྱང་བྱེད་པའི་ཁ་ན་ཕེ་ཁེ་ཡོད་པའི་ཨ་ནི་ཚང་མ་དང་དེ་དག་ཡོད་རེད་པ་ནི། དེ་གི་དེ་ཨ་ནི་དེ་གི་ཨ་ནི་སྟོང་སྦྱང་བྱས།